ཟླ་བ་དེའི་ཕྱི་ཚེས་གཅིག་ནས་ཕྱི་ཚེས་བཅུ་གཉིས་བར་ཉིན་གྲངས་བཅུ་གཉིས་ཙམ་གྱི་རིང་ཀེ་ན་ཌའི་ནང་ལ་གནས་སྡོད་གནང་མཁན། པད་མ་ཀུན་དགའ་ལགས་དང་ཨ་ནེ་བསྟན་འཛིན་བཤད་སྒྲུབ་ལགས་དེ་ག་ནང་བཞིན་བདེ་ཆེན་དབང་འདུས་ལགས་གསུམ་གྱིས་ཀེ་ན་ཌའི་གྲོང་ཁྱེར་མོན་ཊི་རེལ་ནང་གི་རྒྱ་ནག་གི་དོན་གཅོད་ལས་ཁུངས་ནས་ཨོ་ཀྲ་བ་ནང་གི་རྒྱ་ནག་གི་དོན་གཅོད་ལས་ཁུངས་བརྒྱུད་ནས། མཐའ་མ་དེ་ལ་གྲོང་ཁྱེར་ཀྲོ་རོན་ཀྲོ་ནང་གི་རྒྱ་ནག་གི་དོན་གཅོད་ལས་ཁུངས་བར་དུ་ཁྱོན་རྒྱང་ཐག་མེ་ལེ་དྲུག་བརྒྱ་ལྷག་གི་སར་བོད་དོན་ཆེད་དུ་གོམ་བགྲོད་ཀྱི་ལས་འགུལ་ད་ཆེན་པོ་ཅིག་སྤེལ་ཡོད་རེད། ཁོང་གསུམ་ལོ་ཤས་གོང་ལ་རྒྱ་གར་ཨ་རུ་ན་ཅལ་ནས་ཀེ་ན་ཌ་ལ་གཞིས་སྤོས་བྱེད་མཁན་གྱི་བོད་མི་ཁོང་གསུམ་རེད་འདུག་ད་གཟའ་འཁོར་འདིའི་ལས་རིམ་ནང་ལ་གོམ་བགྲོད་གནང་མཁན་གསུམ་དང་ཨ་ནེ་གོམ་བགྲོད་ལས་འགུལ་དེ་གོ་སྒྲིག་གནང་མཁན། མི་སྣ་བཞི་གི་མཉམ་དུ་ཐེངས་འདིའི་ལས་འགུལ་དེ་སྤེལ་དགོས་དོན། གཙོ་བོ་དེ་ག་རེ་ཡོད་མེད་ལས་འགུལ་དེ་སྤེལ་དགོས་པའི་དགོས་པ་དམིགས་དོན་ག་རེ་ཡིན་མེད་ཨ་ནི་ལས་འགུལ་འདིའི་ཐོག་ནས་གོམ་བགྲོད་གནང་མཁན་གྱི་ད་གོམ་བགྲོད་པ་གསུམ་ལ་ཉམས་མྱོང་འདྲ་པོ་ཅིག་ག་རེ་བྱུང་གི་ཡོད་མེད་དེ་ག་ནང་བཞིན་གོམ་བགྲོད་པ་གསུམ་གྱི་རྒྱབ་ལྗོངས་ལོ་རྒྱུས་སོགས་ཀྱི་ཐད་ལ་གླེང་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། དང་པོ་ངས་གོམ་བགྲོད་པ་གསུམ་མཉམ་དུ་བཀའ་མོལ་མ་ཞུས་པའི་གོང་དེ་ལ་གོམ་བགྲོད་ཀྱི་ལས་འགུལ་དེ་གོ་སྒྲིག་གནང་མཁན་བསྟན་འཛིན་དོན་གྲུབ་ལགས་ལ་སྣེ་ཁྲིད་ཁག་ཅིག་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། བསྟན་འཛིན་དོན་གྲུབ་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་བསྟན་འཛིན་ལགས་ད་ལྟའི་ཆ་ལ་རྣམ་པ་ཚོ་ཀེ་ན་ཌའི་ས་གནས་ག་ཚོད་ག་བ་ལ་འབྱོར་ཡོད་རེད། ཨ་ནེ་ད་ལྟ་བར་དུ་རྣམ་པ་ཚོ་གིས་རྒྱང་ཐག་ཀི་ལོ་མི་ཊར་ག་ཚོད་ཟེར་བ་ཅིག་གོམ་བགྲོད་གནང་ཟིན་ཡོད་རེད། ཚང་མ་ལ་སྐུ་ཁམས་བཟང། ང་རང་ཚོས་ད་ལྟ་བར་དུ་ཀི་ལོ་མི་ཊར་ཉིས་བརྒྱ། ཉིས་བརྒྱ་ལྷག་ང་ཚོས་འདུག་ས་ནས་ཕྱིན་ཚར་བ་ཡིན་ཟེར་ཞུ་ཡས་ཡིན་ད་ལྟ་ད་ལྟའི་ཆ་ལ་ང་རང་ཚོ་འདུག་ས་བེ་ལི་བིལ་ཞེས་པའི་ས་ཆ་གཅིག་ལ་སླེབས་ཏེ་ཡོད་ཟེར་ཞུ་ཡས་ཡིན་ལགས།

ལས་འགུལ་འདི་ལ་རྒྱབ་སྐྱོར་གནང་མཁན་ཡུལ་མི་རེད་དེ་ག་ནང་བཞིན་གྱི་ད་བོད་པ་རེད། ང་རང་ཚོར་རྒྱབ་སྐྱོར་ཧང་སང་ཡག་པོ་གནང་སོང་ཟེར་ཞུ་ཡས་ཡིན་ང་རང་ཚོའི་ལམ་ཁ་ལ་འདུག་ཕྱིན་པའི་སྐབས་དེ་གང་མང་མང་གི་ཅིག་ཁྱབ་སྤེལ་བྱེད་ཐུབ་ཡ་དང་བོད་དོན་ཐོག་ལ་འདུག་དྲིལ་བསྒྲགས་བྱེད་ཡ་དང་འདི་འདྲའི་ཐོག་ལ་ང་རང་ཚོས་ཐབས་ཤེས་བྱེད་ཐུབ་ཀྱི་ཡོད་ཟེར་ཞུ་ཡས་ཡིན།
རེད། བསྟན་འཛིན་ལགས་ད་རྣམ་པ་ཚོ་གིས་ད་གོམ་བགྲོད་ལས་འགུལ་དེ་སྤེལ་དགོས་དོན་གཙོ་བོ་དེ་བོད་རྒྱ་ཞི་མོལ་ཡོང་ཐབས་དེ་ག་ནང་བཞིན་ད་ཅིག་རྒྱ་ནག་ནང་ལ་ཨོ་ལིམ་པིག་ཅིག་ཚོགས་ཀྱི་ཡོད་རེད་དེ་ཨོ་ལིམ་པིག་ལ་རྒྱབ་སྐྱོར་མེད་པའི་གི་རྣམ་འགྱུར་གསལ་སྟོན་བྱས་ད་དེ་འདྲའི་གི་དགོས་འདུན་དོན་ཚན་མ་འདྲ་བ་གསུམ་འདྲ་པོ་ཅིག་འདུག་ལས་འགུལ་འདིའི་ཐོག་ནས།

ཨ་ནེ་ལམ་ཁར་ཐུག་པའི་སྐབས་དེ་ཡུལ་མི་རེད་དམིགས་བསལ་གྱིས་དབྱིན་ཇི་དེ་ཚོ་ལ་ཅིག་ལམ་ཁར་འདུག་སུ་འགྲོ་བསྡད་པའི་སྐབས་དེ་ཤུ་གུ་བཀྲམ་ཡ་རེད་དེ་ག་ནང་བཞིན་གྱི་ཨ་ནེ་ཁ་ནས་མར་བཤད་ཡ་རེད་འགྲེལ་བཤད་སོ་སོའི་ངོས་ནས་ག་ཚོད་གང་མང་མང་གྱི་འགྲེལ་བཤད་རྒྱབ་ཡ་ད་དེ་ཚང་མ་ཨ་ང་རང་ཚོས་བྱེད་ཐུབ་ཡོད་ཟེར་ཞུ་ཡས་ཡིན་ལགས། ད་ལྟ་བར་དུ་རྣམ་པ་ཚོ་གིས་ཀེ་ན་ཌའི་ནང་གི་གྲོང་ཁྱེར་ཆེ་ཁག་ག་ཚོད་ཟེར་བ་ཅིག་སྐོར་བསྐྱོད་བྱེད་ཐུབ་ཡོད་རེད།
གཙོ་བོ་དེ་དང་པོ་དེ་ལ་མོན་ཏྲི་རལ་བཅར་དགོས་རེད་ད་ག་ནང་བཞིན་གྱི་ད་ཨོ་ཏྲ་བའི་གོང་ད་ཀེ་ན་ཏྲའི་རྒྱལ་ས་ཨ་ནི་ཨོ་ཏྲ་བ་རེད་ད་ག་ནང་བཞིན་གྱི་ད་ང་རང་ཚོ་འདུག་སེ་ཡོང་བསྡད་པའི་སྐབས་དེ་ལམ་ཁ་ལ་སྤྱིར་བཏང་གི་གྲོང་ཁྱེར་དེ་འདྲ་དང་དེ་འདྲ་ཐུག་ཡག་དེ་ཏོག་ཙམ་དཀོན་པོ་རེད་ཤག་ལམ་ཁ་ལ་མང་ཆེ་བ་གྲོང་གསེབ་ཞེས

ཨ་ནི་ང་ཚོ་གསུམ་ད་ཕྱག་རོགས་ཞུ་མཁན་ང་ཚོ་གསུམ་ཆགས་བསྡད་ཡོད། གཅིག་དེ་ཀུན་བཟང་བདེ་ཆེན་ལགས་ཁོ་རང་རྡོ་རྗེ་ཡིན་པ་ཡིན་ན་གཅིག་གི་རྐང་འཁོར་བཏང་བྱས་འདུག་ལམ་ཁ་སྟོན་མཁན་དང་ད་ག་ནང་བཞིན་གྱི་ད་ལྟ་ཟླ་བ་བཟང་པོ་ལགས་ད་ལྟ་སྐྱིད་སྡུག་ནས་ཆེད་མངགས་འདི་ལས་འགུལ་འདི་ལ་མཉམ་ཞུགས་གནང་གར་འདུག་སེ་དྭངས་བླངས་ངང་ནས་འདུག་ཕེབས་ཡོད་རེད་ཨ་ནི་ད་འདི་ཡིན་དུས་ང་རང་ཚོ་ལམ་ཁ་ལ་ཡར་ཕྱིན་པའི་སྐབས་དེ་བཟའ་ཆས་འདི་ཚོ་རེད་ད་ག་ནང་བཞིན་གྱི་ཉོ་དགོས་ད་ཅ་ལག་འདི་ཚོ་རེད་འདི་ཚོ་ཚང་མ

རྒྱ་གར་བྱང་ཤར་ཨ་རུ་ན་ཅལ་ནས་ཀེ་ན་ཏྲ་ལ་གཞིས་སྤོས་བྱེད་མཁན་གྱི་བོད་མི་ཁོངས་སུ་རེད། ཀེ་ན་ཏྲ་ལ་སླེབས་པའི་ལོ་གཉིས་ཙམ་གྱི་རིང་ལ་ད་དུས་ཡུན་ནང་ལ་བོད་དོན་དང་འབྲེལ་བའི་ལས་འགུལ་ཆེན་པོ་དེ་འདྲའི་གཉིས་ནང་ལ་མཉམ་ཞུགས་གནང་ཡོད་རེད། ལས་འགུལ་འདི་ཚོ་སྤེལ་བའི་སྐབས་ལ་ཁྱོད་རང་སྒེར་ལ་མྱོང་ཚོར་འདྲ་བོ་ཅིག་ག་འདྲ་ཡོང་གི་འདུག།
དངོས་གནས་ན་དེ་ལས་འགུལ་སྤེལ་སྐབས་ང་རང་གིས་དེ་སྲ་བརྟན་བྱེད་དུ་ངང་སྔོན་མ་ནས་འདི་འདྲའི་ཁར་ད་ལས་འགུལ་སྤེལ་དགོས་འདི་འདྲའི་དམིགས་ཡུལ་འདི་འདྲའི་ཡོད་ཡིན་མེད

ད་ལས་འགུལ་འདི་ཚོའི་ཐོག་ནས་པད་མ་ཀུན་དགའ་ལགས་ཅིག་བོད་དོན་དྲིལ་བསྒྲགས་ཅིག་མང་ལོས་འདྲ་བོ་ཅིག་སྤེལ་ཐུབ་ཀྱི་འདུག་དགོངས་ཀྱི་འདུག་གས་ཨ་ནི། ད་ཁྱོད་རང་ཚོ་ད་ལྟ་རྒྱུག་ཤར་གློད་བའི་སྐབས་སུ་ས་གནས་གཅིག་ནས་གཅིག་ལ་ཉི་མ་རེ་རེའི་ནང་ལ་ཀི་ལོ་མི་ཊར་ད་ཉི་ཤུ་སུམ་ཅུ་འདི་འདྲའི་གོམ་བགྲོད་གནང་ནས་ཕེབས་ཀྱི་ཡོད་ས་རེད། འདི་འདྲའི་སྐབས་སུ་ཕྱི་རྒྱལ་མི་སྣ་འདི་འདྲའི་མཉམ་དུ་ཡང་འབྲེལ་བ་ཡོང་གི་རེད་ཁོང་ཚོ་གིས་ཡང་དེ་ལ་རྒྱབ་སྐྱོར་གྱི་རྣམ་འགྱུར་འདྲ་བོ་ཅིག་ག་འདྲ་སྟོན་གྱི་འདུག་གས། ཁོ་ཚོ་ཕྱི་རྒྱལ་བ་ཐུག་གི་འདུག་འདིར་ང་ཚོར་འདྲི་ཐུབ་འདུག་ལ་ཁོ་ཚོ་རྐང་བཙུགས་ནས་ཨ་ནི་ཁོ་རང་ཚོ་ང་རང་ཚོ་ལ་རྒྱབ་ལ་ཡོང་བྱས་ད་འདིར་ཁ་ཚང་ཙམ་འདྲ་མོ་འདྲ་ང་རང་ཚོ་ཡར་མར་འདྲ་ཤོར་འདུག་ག་ལ་ཁོ་རང་ཚོ་གིས་ད་ང་རང་ཚོ་ལས་ཀི་ཕུད་ནས་རྒྱུག་ཤར་རྒྱུག་ཤར་གློད་ནས་འགྲོ་འདུག་ག་ལ་ཁོ་རང་ཚོ་མཐོང་འདུག་ག་ལ་ཨ་ནི་ཚུར་ཡོང་ཨ་ནི་སྐད་ཆ་དྲིས་ག་རེ་ཐོས་ནས་ཁ་ཚ

གཅིག་གིས་ཉེ་ཆར་ཨ་རུ་ན་ཅལ་ཉེ་ཆར་ཟེར་དགོས་རེད་ད་ལོ་གཉིས་གསུམ་གཅིག་གི་གོང་ལ་ཨ་རུ་ན་ཅལ་ནས་ཀེ་ན་ཏྲ་ལ་གཞིས་སྤོས་བྱེད་མཁན་གྱི་ཁོངས་སུ་ཡོད་པའི་བོད་མི་གསུམ་གྱིས་བོད་དོན་ཆེད་དུ་གོམ་བགྲོད་ཀྱི་ལས་འགུལ་ཅིག་སྤེལ་གནང་གི་ཡོད་རེད། དེ་རིང་ཟླ་གཅིག་གི་གོམ་བགྲོད་གནང་མཁན་གསུམ་དང། གོམ་བགྲོད་ཀྱི་ལས་འགུལ་དེ་གོ་སྒྲིག་གནང་རོགས་བྱེད་མཁན་བསྟན་འཛིན་དོན་གྲུབ་ལགས་ཁོང་ཚོ། བཞི་གིས། གོམ་བགྲོད་ཀྱི་ལས་འགུལ་དེ་སྤེལ་དགོས་དོན་ག་རེ་ཡིན་མིན་ལས་འགུལ་འདིའི་ཐོག་ནས། ཁོང་གསུམ་ལ་ད་ཉམས་མྱོང་འདྲ་བོ་ཅིག་ག་འདྲའི་ཡོང་གི་ཡོད་མེད། འདི་དང་འབྲེལ་ནས་ཁོང་གསུམ་གྱི་རྒྱབ་ལྗོངས་ལོ་རྒྱུས་དང། འདི་འདྲ་དང་འབྲེལ་བའི་སྐོར་ལ་རྣམ་པ་གསུམ་གྱིས་བཀའ་མོལ་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཁོང་གསུམ་ལ་ཡང་ཡོད།